འགྲོ་སྟངས་དང། ཡ། ཡང། གཡུང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ཌི་ཡོ། ནང་ནས། མི་མང། ལྷན་རྒྱས།

ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད། ཁྱེད་ཚོ་མི་མང་ལ་ཉིད་ཀྱི་འདིའི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་སའི་གི་རྒྱ་དེ་འདི་རོ་ཡོད། ཡིག་སྐལ་སའི་རྒྱ་དེ་ལས་རིམ་ཨ་ས་གི་བ་ནི Box Box Number

ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མའི་གི་བར་ལ་གསན i o 朋友们， 欢迎您收听西藏语的福音节目。 如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号。 写给福音节目收就可以了。 我们的电子信箱是佳丽，

ཡང་ཡབ་ཡེ་ཤུའི་ཐོག་ལ་སྨོན་ལམ་དང་པོ་ཅིག་ཞུ་བའི་དཀོན་མཆོག་ལ་ཕྱག་འཚལ་ལོ་ཡབ་ཡེ་ཤུ་ཁྱོད་ཀྱི་འགྲོ་སྟངས་དེ་མི་མང་ཚང་མའི་གི་བར་ལ་སླེབས་པའི་སྐབས་ལ་ཁྱོད་ཀྱི་རོགས་རམ་གནང་རོགས་གནང་བྱེད་ཨ་མེན། ད་མི་མང་ལྷན་རྒྱས་རྣམ་པ་ཚོ། ད་འོ་རང་གི་འདི། ཡབ་ཡེ་ཤུ་གི། ཆོས་འཁུར་མཁན་གི་ཐོག་ལ་ཁོང་ཚོའི་གི། གསུང་གི་གསུང་རབ་དེ་ཐོག་ལ་འོ་རང་གི། ཡག་པོ་བྱས་གོ་གི་རེད། ད་དེའི་གི་ཐོག་ལ་དེ་རིང་ཁྱོད་ཚོ་མི་མང་ཚང་མ་གསན་འཇོག་རོགས་གནང་བྱེད། མི་གཅིག་གིས་ཞེད་སྣང་ངང་སྐད་ཆ་དྲིས་པས་ང་སྐྱོབ་ཡག་ཆེད་དུ་ག་རེ་བྱེད་དགོས་རེད། མི་ཡིད་ཆེས་ཡོད་མཁན་ཚོ་ལབ་པ། ཇོ་བོ་ཡེ་ཤུ་ལ།

ཁྱེད་རང་ཚོ་ཚང་མ་ཡེ་ཤུ་གི་མཚན་ཐོག་ཁྲུས་གསོལ་བྱས། དེ་ནས་དཀོན་མཆོག་གིས་ཁྱེད་རང་གི་སྡིག་པ་སེལ་གནང་གི་རེད། ཁྱེད་རང་ལ་དམ་པའི་གི་ཐུགས་ཉིད་ཀྱི་གསོལ་རས་ཐོབ་གི་རེད། གལ་སྲིད་ང་རང་ཚོ་སེམས་ནང་ང་སྡིག་ཅན་ཡིན་ཡིན་ངས་སྡིག་པ་དེ་འདྲ་དེ་འདྲ་བྱས་ཡོད།

དེ་འདྲ་ཡིན་ཙང་ང་ཚོ་དཀོན་མཆོག་མཉམ་དུ་དམ་ཚིག་ཡག་པོ་ཆགས་པ་རེད། ང་ཚོ་ཁ་ནས་དེ་ལབ་ཙང་ང་ཚོ་བསྐྱབས་པ་རེད། ཁྱེད་རང་ལ་དཀོན་མཆོག་གི་ཐུགས་རྗེ་དྲིན་གྱིས་བསྐྱབས་པ་རེད། ཁྱེད་རང་ལ་ཐུགས་རྗེ་དྲིན་དེ་ཡིད་ཆེས་བྱས་ནས་བྱུང་བ་རེད། ཁྱེད་རང་རང་གིས་སོ་སོ་སྐྱབས་ཡོད་མ་རེད་དེ་ནི་དཀོན་མཆོག་གི་གསོལ་རས་རེད་གསུང་རབ་ནས་གསུང་གི་ཡོད་རེད། མི་སུ་ཡིན་ཡང་གཙོ་བོ་ཡི་མཚན་བོས་ནས་སྐྱབས་ཀྱི་རེད་ཡེ་ཤུ་གིས་གསུངས་པ། ངའི་སར་ཡོང་མཁན་སུ་ཡིན་ཡང་ངས། ཕར་ཕུད་ཀྱི་མིན། སྐབས་གཅིག་ལ་ཡེ་ཤུ་གིས་སྨོན་ལམ་སྐྱོན་དུས་གསུངས་པ་རེད་མཐའ་མེད་པའི་སྲོག་འཇིག་རྒྱུ་མེད་པའི་སྲོག་གི་དོན་དག་འདི་དེར་དཀོན་མཆོག་དངོས་གནས་ཁྱེད་རང་གཅིག་པོ་ཡིན་པ་ངོ་ཤེས་པ་དང་ཁྱེད་རང་གིས་བཏང་བའི་གི་ཡེ་ཤུ་མ་ཤི་ཀ་ངོ་ཤེས་པ། དེ་རེད། ཡེ་ཤུ་གི་ཁྲག་གིས་ང་ཚོ་སཱ་ཏན་བདུད་ཀྱི་གཙོ་བོ་ཡི་རྒྱལ་ཁབ་ནས་ཚུར་ཉོས་པ་རེད། ཁྱེད་རང་ཉོས་པ་རེད་ཡིན་ན་གསེར་དང་དངུལ་འདྲ་བོ་མེད་པ་ཆགས་རྒྱུ་ཡི་དངོས་པོས་ཉོས་ཡོད་མ་རེད་ཁྱེད་རང་ཡེ་ཤུ་གི་སྐུ་ཁྲག་རྩ་ཆེན་པོ་དེས་ཉོས་པ་རེད་སྐབས་གཅིག་ལ་ཁྱེད་ཚོ་དཀོན་མཆོག་ནས་ཐག་རིང་པོ་ཡོད་པ་རེད། ཡིན་ན་ད་ལྟ་ཁྱེད་ཚོ་ཡེ་ཤུ་མ་ཤི་ཀ་ཡི་ཁྲག་གི་བརྒྱུད་ནས་ཚུར་ཉེ་པོ་དཀོན་མཆོག་སར་ཁྲིད་ཡོད་རེད། དཀོན་མཆོག་གི་སྲས་ཡེ་ཤུ་མ་ཤི་ཀ་ཡི་ཁྲ་ཁྲག་གིས་ང་ཚོ་ཡི་སྡིག་པ་གཙང་མ་བཟོས་པ་རེད། གཙོ་བོ་ཡེ་ཤུ་གིས།

ཁོང་གི་ཁྲག་གི་རྒྱང་ཤིང་གིས་ཞི་བ་བཟོས་པ་རེད། དཀོན་མཆོག་གིས་ང་ཚོ་ཁོང་སར་ཚུར་ཁྲིད་ཡོད་པ་རེད་གང་ཡིན་ཟེར་ན་ཡེ་ཤུ་མ་ཤི་ཀ་རྒྱང་ཤིང་ཐོག་གྲོངས་པ་རེད། ཁྲག་གིས་མི་སྲོག་སྒྲོལ་གྱི་ཡོད་རེད་ཁྲག་མེད་པར་ནམ་ཡང་སྡིག་པ་མེད་པ། བཟོ་ཐུབ་ཀྱི་མ་རེད། གླང་གོག་དང་ར་ཡི་ཁྲག་གིས་སྡིག་པ་བསལ་གྱི་མ་རེད། གང་ཡིན་ཟེར་ན་སེམས་ཅན་གྱི་དམར་མཆོད་བྱས་ན། དཀོན་མཆོག་མཉེས་པོ་གནང་གི་མ་རེད། ཡེ་ཤུ་ཁོང་རང་གིས་འདོད་པའི་གི་ཐོག་ནས་སོ་སོ་དམར་མཆོད་ཕུལ་བ་རེད། དེ་རུ་ཡེ་ཤུ་ཡོད་རེད་དཀོན་མཆོག་གི་ལུག་ཕྲུག་འདི་ལ། ལྟ་དང། ཁོང་གིས་འཛམ་བུ་གླིང་གི་སྡིག་པ་ཁྱེར་གནང་གི་ཡོད་རེད། དཀོན་མཆོག་ལ་གསོལ་བ་བཏབ་རོགས་གནང། ཅེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། དེ་རིང་གི་འདི་ཡབ་དཀོན་མཆོག་གི་གསུངས་པའི་གི་གསུང་རབ་དང་ཁོང་ཚོས་གི་གནང་མཁན་གི་འགྲོ་སྟངས་ཅི་ཚང་གོ་དེ་ང་མི་མང་ཚང་མའི་གི་ཐོག་ལ་ཕུལ་བ་རེད། རེ་ཌིའོ་ཉན་མཁན་གི་མི་མང་དེ་ནི་དུས་ཚོད་དེ་དེ་ཨ་ས་གི་བ་ནི།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རོ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ

དུས་ཚོད། ལ། རེ་ཌིའོ་ནས་མི་མང་ཚང་མའི་གི་བར་ལ་གསན། ཉུང་གི། ཡོད། མི་མང། རྣམ་པ་ཚོ། ད་དེ་རིང་གི་དེ་ལས་རིམ་གི་ཐོག་ནས་ང་མི་མང་ཚང་མ་ལ་ཡང།

བསམ་བློ་འོང་གི་ཡོད་རེད་ཤི་ཁོང་ལ། སྐྱིད་པོ་ལ་བསམ་བློ་འོང་གི་ཡོད་རེད་ཤི། ཨོ་ད་ཅི་ཚང་གོ་ལ་བསམ་བློ་ཡོད་རེད་ཤི། ད་དེ་བསམ་བློ་དེ། མེད་པའི་ཉིན་མོ་དེ། དབུགས་ཡོད་རེད་ཤི། ད་དབུགས་མེད་པའི་ཉིན་མོ་དེ་དེ་ནས་མི་དེ་ཤི་ཚར་གི་རེད་ཤི། ཤི་ཚར་ཟིན་ནས་གཟུགས་པོ་ལ་ཅི་གང་ཡང་ཡོད་མ་རེད་ཤི། ཨོ་ད་དེ་དབུགས་དེ་རང་དེ་ནས་ཤི་བའི་ཉིན་མོ་དེ། དེ་ནས་ཁོ། འོག་ལ། དེ་ནས་རང་གི་བསམ་བློ་དེ། དེ་ནས་ཁོ་ཤི་བའི་སྔ་དྲོ་དེ་ད་གཟུགས་པོ་དེ་ལུས་ཀ་རེད། བསམ་བློ་དེ་མི་ཤི་རེད། ཨོ། བསམ་བློ་དེ་ནི་སངས་རྒྱས་ཞིང་ཁམས་ལ་འགྲོ་གི་ཡིན་པ་དང། ཡང་མ་ལ་འགྲོ་མཁན་མ་འདི་ཁོ་འདིའི་བསམ་བློ་དེ་ཡིན་པ་རེད། ཨོ། ད་ཅི་ཚང་གོ་ལ་བསམ་བློ་འོང་གི་ཡོད། དེའི་བསམ་བློ་གི་ཐོག་ལ་མི་ཅི་ཚང་གོ་རང། རང་གི་དུས་ཚོད་དེ་ཡག་པོ་བྱས་དགོས་དགོས་ཨ་རེད་ཞེ། ཅི་ཐམས་ཅད་ལ་དེ་ལ་བསམ་བློ་མི་ཡོང་གི་རེད་དེ་ལ་ཅི་བྱས་ན་འགྲིག་ཡོད་རེད་ཅེས་མེད་དེ་ཅི་གང་ཡང་ཡོང་མ་རེད།

རང་གི་སེམས་པ་དེ་ཅི་ཚང་གོ་འོང་གི་ཡོད་བསམ་བློ་བསམ་བློ་དེ་ལ་བརྟགས་ཏེ་བསམ་བློ་གི་འགྲོ་སྟངས་ལ་བལྟས་ཏེ་དེ་ནས་ལས་ཀ་བྱེད་ཁུག་ན་དེ་ལས་ཀ་ཡག་པ་ཅི་གང་ཡང་ཡོང་མ་རེད་ཞེས་སྨྲས་ཏེ་ང་མི་མང་ཚང་མའི་ཐོག་ལ་ཞུ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་དེ་རིང་གི་འདི་བཀའ་སློབ་དེ་ཉན་ནས་ད་རང་གི་སེམས་པ་དེ་རང་གི་བསམ་བློ་དེ་ལ་ཅི་ཚང་གོ་ལ་བསམ་བློ་འོང་གི་ཡོད

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།